རྗེས་སུ་འགྲོ་ལྡོག་གི་ཁྱབ་པ་ཕན་ཚུན་སྤངས་འགལ་གྱི་དངོས་འགལ་དུ་འདོད་པ་ལ་ཡང་འདོད་པ་ཡང་རིགས་པའི་ལམ་ལས་འདས་པར་སྣང་སྟེ་དེ་དག་འདི་རྗེས་སུ་རྗེས་སུ་འགྲོ་ལྡོག་གི་ཁྱབ་པ་གཉིས་པོ་དེ་ཕན་ཚུན་སྤངས་འགལ་གྱི་དངོས་འགལ་འདོད་སྲིད་ཀྱི། ཁ་ཅིག་འདི་འདིའི་བསམ་བློ་བཏང་གི་ཡོད་ས་རེད་པ་རིགས་ཐིགས་ལས་རྒྱབ་ལོག་ཐེབས་ན་རྗེས་སུ་འགྲོ་བ་དང་ལྡོག་པ་ནི་ཕན་ཚུན་རྣམ་པར་གཅོད་པའི་ངོ་བོ་ཡིན་པའི་ཕྱིར་རོ་ཞེས་འདུག་ག། འོ་འདིས་རྒྱུ་མཚན་དེ་ལུང་དེའི་རྒྱུ་མཚན་ལ་བསམ་བློ་བཏང་ནས་མ་གི་གཤམ་ནས། རྗེས་སུ་འགྲོ་བ་དང་ལྡོག་པ་ནི་ཕན་ཚུན་རྣམ་པར་བཅད་པའི་ངོ་བོ་ཡིན་པས་ཕན་ཚུན་རྣམ་པར་བཅད་པ་ཟེར་ན་ང་ཚོས། འདི་ག་རེ་མགོ། འདི་གཉིས་ཁ་ཐུག་ལ་ཤེས་བྱ་རེད་བ། གཅིག་ཡོངས་སུ་ཤེས་པའི་ཅིག་ཤོས་གྲུབ་པ་མེད་ན་གཞན་མེད་པ་ནི། གང་ཟག་དེ་གཉིས་གང་ཟག་གཉིས་མ་ཡིན་པ་རྟོགས་པར་བྱ་བ་ཡང་མ་ཡིན་ཏེ་ཞེས་བརྗོད་པའང་ཁོ་ནང་བཞིན་བྱས་ནས། དེ་རེད་འོ་དེ་ལ་བསམ་བློ་བཏང་ནས་རྟགས་གང་དང་གང་ཡིན་ན་ཁོའི་རྗེས་ཁྱབ་དང་ལྡོག་ཁྱབ་གཉིས་པོ་དེ་ཕན་ཚུན་དེ་ནི། སྤངས་འགལ་གྱི་དངོས་འགལ་ཡིན་གྱི་འདོད་ཀྱི་ཡོད་ས་རེད། ཁོ་ལ་བདག་རང་ལུགས་ལྟ་ས་དང་ཡོད་དོ་མ་གིས་རྗེས་སུ་འགྲོ་བ་དང་ལྡོག་པ་ནི་ཕན་ཚུན་རྣམ་པར་བཅད་པའི་ངོ་བོ་ཡིན་པའི་ཕྱིར་ཞེས་དེ་དང། རྟགས་ཀྱི་རྗེས་ཁྱབ་དང་ལྡོག་ཁྱབ་ཞེས་གཉིས་པོ་རྦད་དེ་ཁག་ཁག་རེད་བརྩི་ཡོད་རེད་བ། རང་ལུགས་ལ་རྟགས་གང་དང་གང་ཡིན་ན་ཁོའི་རྗེས་ཁྱབ་དང་ལྡོག་ཁྱབ་གཉིས་པོ་དེ་ངོ་བོ་གཅིག་ཡིན་པས་ཁྱབ་པའི་ཕྱིར། ངོ་བོ་གཅིག་ལ་ལྡོག་པ་ཐ་དད་ཡིན་པས་ཁྱབ་པའི་ཕྱིར། རེད་བ། རྗེས་ཁྱབ་གཅིག་པོ་ཅན་གྱི་རྟགས། མེད་རེད་བ། ལྡོག་ཁྱབ་གཅིག་པོ་ཅན་གྱི་རྟགས་མེད་རེད་འདུག་ཟེར།

དོན་གྱིས་གོ་བས་ཅིག་ཤོས་ལ་ཞེས་པའི་གཞུང་འདི་གྱི་དོན་ཐུག་མེད་དེ་མ་ཡིན་པ་དང། དེ་འདོད་ཟེར་ན་རྗེས་ཁྱབ་གཅིག་པུ་ཅན་གྱི་རྟགས་དང་དང། རྗེས་ཁྱབ་དངོས་སུ་རྟོགས་ན་ལྡོག་ཁྱབ་ཤུགས་ལ་རྟོགས་མི་དགོས་ན་རྗེས་ཁྱབ་གྲུབ་ལ་ལྡོག་ཁྱབ་མ་གྲུབ་མཁན་གྱི་རྟགས་གཅིག་དང། ལྡོག་ཁྱབ་གྲུབ་ལ་རྗེས་ཁྱབ་མ་གྲུབ་མཁན་གྱི་རྟགས་གཅིག་བཞག་དགོས་རེད་མི་དགོས་པ་ད་ལོ། ད་མཐུན་དཔེའི་སྟེང་དུ་རྗེས་ཁྱབ་གྲུབ་པ།

ག་རེ་ཡིན་ན། བྱས་ན་མི་རྟག་པས་ཁྱབ་པ་དང་རྟག་ན་མ་བྱས་པས་ཁྱབ་པ་གཉིས་པོ་དེ་རྗེས་ཁྱབ་དང་ལྡོག་ཁྱབ་ལ་བཞག་དེ་མཐུན་དཔེའི་སྟེང་དུ་རྗེས་ཁྱབ་དངོས་དེ་ལ་ལྟ་བའི་སྟངས་སྟངས་ཚར་རེ་ཡ། མ་རྟོགས་པ་སེམས་རང་ལུགས་ཀྱི། བྱས་པ་མི་རྟག་པ་ཁོ་ན་ལ་དགུ་ཚུད་མ་ཡོད་པ་ཉིད་དུ་ཚད་མས་ངེས་པ་དང་བྱས་པ་རྟག་པ་ལ་མེད་པ་ཉིད་དུ་ཚད་མས་ངེས་པ་གཉིས་པོ་དེ། མཐུན་དཔེ་དང་མི་མཐུན་དཔེའི་སྟེང་དུ། ཚད་མ་གཅིག་གི་དངོས་ཤུགས་རྟོགས་བྱ་རྟོགས་བྱེད་ལ་བཞག་ན་དུ་མ་གཅིག་ནམ་མཁའ་རྟག་པར་དངོས་སུ་རྟོགས་ན་སྒྲ་མི་རྟག་པ་ཤུགས་ལ་རྟོགས་དགོས་པའི་རྒྱུ་མཚན་རྟགས་ལ་བཤད་རྒྱུ་མེད་པའི་ཕྱིར། གོ་ནི་ག་ག་ར་བ།